ཨ་ནི་གཟུགས་ཐམས་ཅད་དེའི་ནང་ལོགས་ལ་འདུས་པ་རེད་ཟེར་ལབ་དེ་གང་ལ་གཟུགས་ཡིན་ན་དེའི་གསུམ་པོ་གང་རུང་ཡིན་དགོས་ཀྱི་རེད་ཟེར་ནས་ལབ་ནས་འགྲོ་མཁན་གཅིག་བྱས་ནས་ཨ་ནི་གཟུགས་ཡིན་ན་དེའི་ནང་ལོགས་ལ་འདུས་དགོས་ཀྱི་མ་རེད་ཟེར་ལབ་ནས་འགྲོ་མཁན་གཉིས་ཡོད་རེད་རེད་བ། དང་པོ་དེ་ལ། དཔེར་ན་པཎ་ཆེན་ཡིག་ཆ་ནང་བཞིན་བྱས་པ་ཡིན་ན། དེ་ནི་གཟུགས་ཡིན་ན་དེའི་གསུམ་པོ་གང་རུང་ཡིན་པས་མ་ཁྱབ་མེ་ལོང་ནང་གི་བྱད་བཞིན་གྱི་གཟུགས་བརྙན་དེ། བསྟན་ཡོད་ཐོགས་མེད་རེད་ད་ཟེར་ལབ་དུས་ད་གོ་ས་བཞག་དགོས་ཡ་ཡོད་མ་རེད་དེའི་ལབ་སྟངས་བྱས་ན་རེད་བ་བསྟན་དུ་ཡོད་པ་རེད་མཐོང་གི་ཡོད་རེད་བ། ཡིན་ན་ཡང་གོ་ས་འགོག་ནུས་ཀྱི་གཟུགས་ཅན་མ་ཡིན་ཙང་དེ་ནས་ཐོགས་བཅས་མ་རེད། ཨོ་དེ་འདྲ་བྱས་ནས་ལན་རྒྱག་སྟངས་གཅིག་ཡོད་རེད་རེད་བ། ཨོ་དེ་གཅིག་བྱས། དེ་ནས་ལན་རྒྱག་སྟངས། གཞན་པ་གཅིག་ལ། མཆིམས་མཛོད་ཁོ་རང་ནང་བཞིན་བྱས་པ་ཡིན་ན་དེ་ཧ་ཅང་ཁ་གསལ་མ་རེད་མཆིམས་མཛོད་ནང་ལོགས་ལ་སླེབས་ཡོང་དུས། ད་གཙོ་བོ་གར་ཡོང་དགོས་རེད་ཟེར་ལབ་ན། ཨེ་ནས་མཛོད་རྩ་བའི་སྐབས་སུ། གཟུགས་བརྙན་མ་གྲུབ་ཕྱིར་བ་དང་ཟེར་གཅིག་ཡོད་རེད་རེད་བ། མི་འདྲའི་ཕྱིར་ན་དཔེ་མ་ཡིན་ཟེར་ད་རྩ་བའི་གཅིག་ན་ལྷན་ཅིག་གཉིས་མེད་ཕྱིར་གཟུགས་བརྙན་མ་གྲུབ་ཕྱིར་བ་དང་མི་འདྲའི་ཕྱིར་ན་དཔེ་མ་ཡིན་ཟེར་བྱས་ནས། བར་དོའི་སྲིད་པ་ཡོད་པ་སྒྲུབ་ཡོང་དུས་གང་ལ་ཐུགས་སུ་བྱས་ནས་ཕར་གནོད་བྱེད་བརྗོད་ཡག་གི་གཞུང་གཅིག་སླེབས་ཀྱི་ཡོད་རེད་བ། ད་རྡོག་རྡོག་ག་རེད་ཟེར་ན་དེའི་ནང་ལོགས་ལ་བརྟག་པ་གཅིག་བྱས་ཡོང་དུས་གང་ལ། གཟུགས་བརྙན་མ་གྲུབ་ཟེར་དུས་གཟུགས་བརྙན་གཟུགས་ཀྱི་ངོ་བོར་མ་གྲུབ་མེད་བཞིན་དུ་ཡོད་པར་སྒྲོ་འདོགས་པ་འཁྲུལ་སྣང་ཙམ་ཡིན་པ་དེ་ལ་བཞེད་པ་གཅིག་ཡོད་རེད། མཆིམས་མཛོད་ཀྱི་ཚིག་ཟིན་ལ་མར་བལྟས་པ་ཡིན་ན། དེ་ནས་དེས་ཐར་ལམ་གསལ་བྱེད་ཀྱི་ཚིག་དེ་གཟུགས་བརྙན་མ་གྲུབ་ཅེས་པའི་ཀྱི་ཚིག་དེ་ལ་འགྲེལ་པ་བྱས་ཡོང་དུས་གང་ལགས། གཟུགས་བརྙན་བྱད་བཞིན་གྱི་ངོ་བོར་མ་གྲུབ་པའི་ཕྱིར། རེད་བ། ད་བྱད་བཞིན་གྱི་ངོ་བོར་ད་གྲུབ་ཡ་ཡོད་མ་རེད་བ། འདི་འདྲ་བྱས་ནས། ཨེ་ནས་བརྟག་པ་བྱེད་སྟངས་དོགས་སློང་བྱེད་སྟངས་དག་ལ་ཡོད་རེད། ད་དེའི་བཤད་སྟངས་གཉིས་པ་དེ་རེད་སོང་ཨ། ད་དེ་ནས། སོ་སོའི་བསམ་ཚུལ་ཡིན་པ་ཡིན་ན་ང་རང་རང་གི་བསམ་བློ་བཏང་སྟངས་ཡིན་པ་ཡིན་ན། གཟུགས་བརྙན་གཟུགས་སུ་གྲུབ་ཟེར་ལབ་དགོས་པ་རེད། གཟུགས་བརྙན་གཟུགས་སུ་གྲུབ་པ་རེད་དེ། ཡིན་པ་ཡིན་ན་ཡང་ཨ་ནི་གཟུགས་ཅན་གཞན་གྱི་གོ་ས་ལ་གཟུགས་ཅན་གཞན་འབྱུང་བའི་གི་ཐལ་བ་དེ་མེད། འདི་ད་བྱེ་བྲག་སྨྲ་བའི་གཞུང་ནང་ལོགས་ལ་དེ་འདྲས་བྱེད་སྲིད་ཀྱི་རེད་བས་ཟེར་ན་སྲིད་ཀྱི་མ་རེད་དེ་སྤྱི་ཡོངས་ནས་ང་རང་ཚོ་གཅིག་དབུ་མའི་གཞུང་ཡིན་ན་རེད། ཁྱེད་དང། གཟུགས་ཅན་རགས་པ་དེ་ཚོའི་གོ་ས་ལ། གཟུགས་ཅན་གཞན་འཛིན་འབྱུང་གི་མ་རེད་དེ། ཡིན་ན་ཡང་ཆ་བཅས་ཀྱི་གཟུགས་ཅན་རང་ཉིད་མ་ཡིན་པའི་གི་གཟུགས་གཞན་པ་ཅིག་ཡོང་ས་ཡོད་རེད་བ་ད་དེ། རྩ་བའི་ང་ཚོ་དབུ་མའི་སྐབས་སུ་མ་གི་དབུ་མའི་སྤྱི་དོན་ཆུ་འབབ་ཀྱི་སྐབས་སུ་སྟོང་ཐུན་ཆེན་མོའི་བཞེད་པ་གོ་ས་དེ་ནས་གཅིག་ཡོང་དགོས་རེད་བ། མིན་པ་ཡིན་ན་ཡང་བསམ་བློ་བཏང་བ་ཡིན་ན་ཡང་ང་ཚོ་ཡོད་ཆོག་ཡ་འདྲ་བོ་ཅིག་དཔེར་ན་བུམ་པའི་གོ་ས་ལ་གཟུགས་ཅན་གཞན་མེད། ཡིན་པ་ཡིན་ན་ཡང་བུམ་པའི་གོ་ས་ལ་བུམ་པའི་མཆུ་ཡོད་ཟེར་དགོས་ཀྱི་རེད་བ། དཔེར་ན་དབུ་མ་ཆུ་འབབ་ཀྱི་སྐབས་སུ། བརླན་ཞིང་གཤེར་བ་ཕོར་པ་གང་གི་གོ་ས་ལ། དེ་ནས་དེ་ཡི་ཆ་ཤས་སུ་གྱུར་པའི་གི་རྣག་ཁྲག་དེ་ཡོད། རྣག་ཁྲག་གི་གོ་ས་ལ་ཆུ་མེད་ཆུ་ཡི་གོ་ས་ལ། ད་ཆུ་བདུད་རྩི་རྡུལ་བརྩི་དགོས་རེད་ཆུ་ཡི་རྡུལ་གྱི་གོ་ས་ལ་རྣག་ཁྲག་གི་རྡུལ་མེད་བདུད་རྩིའི་རྡུལ་གྱི་གོ་ས་ལ་རྣག་ཁྲག་གི་རྡུལ་མེད། འདུག་སེ་བྱས་ནས་གསུང་སྟངས་ཡོད་བ། འོ་དེ་ནང་བཞིན་བྱས་ནས་བསམ་བློ་སྐོར་བྱས་ནས། མེ་ལོང་ནང་གི་བཞིན་བྱད་ཀྱི་གཟུགས་བརྙན་དེ། དེ་ནི་བསྟན་དུ་ཡོད་ཅིང་ཐོགས་པ་དང་བཅས་པའི་གཟུགས་ཡིན་ཐོགས་བཅས་ཀྱི་གཟུགས་ཡིན། ཡོད་ས་ག་བ་ཡོད་རེད་ཟེར་ན། ཨེ་ནས་མེ་ལོང་གི་གོ་ས་ལ་ད་ག་རང་ཡོད་རེད། འོ་ན་མེ་ལོང་གི་གོ་ས་ལ་ཡོད་པ་ཡིན་ན། གཟུགས་ཅན་གཞན་གྱི་གོ་ས་ལ་གཟུགས་ཅན་གཞན་འབྱུང་བའི་ཐལ་བ་འདུག་བ་དེ་ཐལ་བ་ཡོད་མ་རེད། མེ་ལོང་ནང་གི་བཞིན་བྱད་ཀྱི་གཟུགས་བརྙན་དེ་མེ་ལོང་གི་ཆ་ཤས་སུ་གྱུར་པའི་གི་གཟུགས་ཆགས་བསྡད་ཀྱི་རེད། ཆ་ཅན་གཟུགས་ཀྱི་གོ་ས་གཟུགས་ཅན་དེའི་གོ་ས་ལ་རང་གི་ཆ་ཤས་ཀྱི་གཟུགས་དེ་ཚོ་ཡོང་ཆོག་གི་རེད། ཡིན་པས་ཡིན་ན་ཡང་ཆ་ཅན་མེ་ལོང་དེ་ཡི་གོ་ས་ལ་གཟུགས་ཅན་གཞན་འབྱུང་གི་མ་རེད། གཟུགས་སྐྱེ་གཞན་ཟེར་ཡས་དེ་རང་མ་ཡིན་ཙམ་ལ་ཟེར་གྱི་ཡོད་མ་རེད་གཟུགས་སྐྱེ་གཞན་ཟེར་ཡས་དེ། རང་དང་རང་གི་ཆ་ཤས་ལས་གཞན་པའི་གི་གཟུགས་ཅན་ཞིག་སླེབས་སོང་བ་ཡིན་ན་ཨ་ནི་གཟུགས་ཅན་གཞན་གྱི་གོ་ས་ལ་གཟུགས་ཅན་གཞན་ཡོད་པའི་ཐལ་བ་ཡོད་རེད། དེ་ནས་ད་ང་ཚོ་དབུ་མ། མ་གི་ཆུ་འབབ་ཀྱི་སྐབས་སུ་གསུང་ཡ་དེ་དང། ད་ལྟ་ལུང་ཁུངས་གཏུགས་པ་ཡིན་ན་འདི་གཉིས་རིགས་པ་འདྲ་གི་འདུག། གཞན་པ་ཅིག་བསམ་བློ་སྐོར་བ་ཡིན་ན་ཡང་བུམ་པའི་གོ་ས་ལ་བུམ་པའི་མཆུ་དང་ཞབས་ལ་སོགས་པ་ཡོད་རེད་བ། ཡིན་ན་ཡང་བུམ་པའི་མཆུ་དེ་བུམ་པ་ཡིན་ཟེར་གི་མ་རེད་བུམ་པའི་མཆུ་དེ་བྱས་ཙང། གོ་ས་གཅིག་ལ་གནས་དགོས་ཀྱི་རེད་བ། ཨ་ནི་ཆ་ཅན་བུམ་པ་དེ་ཡི་གོ་ས་ལ་ཡོད་རེད་བ། ཡིན་ན་ཡང་བུམ་པའི་མཆུ་ཡི་གོ་ས་ལ་བུམ་པའི་ཞབས་མེད། ལྟོ་བ་མེད་ཟེར་ད་དེ་ཁོ་ཚོ་སོ་སོ་ཁོ་རང་ཚོ་ཆ་ཤས་ནང་ཕན་ཚུན་ལ་གཅིག་གི་གོ་ས་ལ་གཅིག་ཤོས་ཡོད་མ་རེད་ཆ་ཤས་དེ་དག་ཐམས་ཅད་ཆ་ཅན་གཟུགས་གཅིག་པོ་དེའི་གོ་ས་ལ་ཡོད་རེད། མིན་ན་བུམ་པའི་གོ་ས་ཟེར་དུས་བུམ་པའི་མཆུ་ཡང་མེད་ཞབས་ཡང་མེད་གང་ཡང་མེད་པ་ཡིན་ན་ཨེ་ནི་བུམ་པའི་གོ་ས་ཟེར་ནས་ཕལ་ཆེར་བཞག་ཡ་མེད་པ་ཆགས་འགྲོ་གི་རེད་བ། དེ་ནང་བཞིན་བྱས་ནས་མེ་ལོང་ལ་ཕར་སྦྱར་བ་ཡིན་ན་འདྲ་བོ་འདྲ་བོ་ཡོད་རེད་ད་དེ་སོ་སོའི་ཟིན་མཚམས་རེད་རེད་བ། བྱས་ཙང་དེའི་སྐོར་ལ་བཤད་པ་མང་པོ་འདུག་བྱས་ཙང་དེ་འདྲས་ཀྱི་ཁས་ལེན་དགོས་ཡ་དེ། གཟུགས་དེ་ལ། བསྟན་དུ་ཡོད་ལ་ཐོགས་པ་མེད་པའི་གཟུགས་ཟེར་ནས། དེ་འདྲས་ད་ཡོང་མི་ཤེས་པའི་བཟོ་འདྲ་ཅིག་རེད། ག་རེ་རེད་ཟེར་ན། ད་གཞུང་ལུགས་དེ་ཚོའི་ནང་ལོགས་ལ་རྩ་བ་ཉིད་ནས་དེ་འདྲས་ཀྱི་མཐོང་རྒྱུ་ཡོད་མ་རེད་ལ། ཨ་ནི་རིགས་པས་ཡང་མི་འཐད་པ་ཅིག་ཆགས་བསྡད་ཀྱི་རེད། བྱས་ཙང། རྣམ་གསུམ་དྲི་མེད་གཟུགས་གསུངས། གཟུགས་གསུངས་ཕྱིར་ཟེར་ནས་མཛོད་ནས་བཤད་པའི་སྐབས་སུ་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་སྒྲུབ་ཡོང་དུས་སྒང་ལ། གཟུགས་དེ་ལ་རྣམ་པ་གསུམ་གསུངས་པ་རེད་ཟེར་ལབ་དུས། བསྟན་ཡོད་ཐོགས་བཅས་དང་བསྟན་མེད་ཐོགས་བཅས་དང་བསྟན་མེད་ཐོགས་མེད་ཀྱི་གཟུགས་གསུམ་གསུངས་པ་ཡིན་ཙང། ཨ་ནས་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་མེད་པ་ཡིན་ན་བསྟན་མེད་ཐོགས་མེད་ཀྱི་གཟུགས་དེ་འཐད་ཀྱི་མ་རེད་ཟེར་ནས་མི་ནས་གཟུགས་ཐམས་ཅད་དེ་གསུམ་དུ་བསྡུས་ནས་གསུང་གི་ཡོད་པ་ཡིན་ཙང། ཨ་ནས་གཟུགས་ཅིག་ཡིན་ན་དེ་གསུམ་པོ་གང་རུང་ཡིན་པས་ཁྱབ་ཟེར་ད་དྲི་བ་དང་པོའི་ལན་དེ། ཏུ་སུ་རེད་རེད་བ། དེ་འདི་གཅིག་བྱས། དེ་ནས་དྲི་བ་གཉིས་པ་དེ་ལ་སྐད་ཅིག་མ་ཡིན་མིན་ཀྱི་རྣམ་པར་དབྱེ་བ་བཤད་པའི་སྐབས་སུ། ཟག་མེད་སྐད་ཅིག་དང་པོ་མ་ཡིན་པའི་འདུས་བྱས་ཐམས་ཅད་ནི་རྒྱུ་མཐུན་ལས་བྱུང་བ་ཡིན། ཞེས་གསུངས་འདུག་པས་ད་དེ་ནས་དོགས་པ་ནི་ཟག་མེད་སྐད་ཅིག་དང་པོ་མ་གཏོགས་པའི་གི་མ་འོངས་མི་སྐྱེ་བའི་ཆོས་ཅན་དུ་གྱུར་པའི་གི་འདུས་བྱས་རྣམས་རྒྱུ་མཐུན་དང། རེད་བ། ཨ་ནི་རང་གི་རིགས་འདྲའི་རྒྱུ་ལས་སྐྱེ་མེད། སྐྱེ་ན་སྐྱེ་བའི་ཆོས་ཅན་དུ་ཐལ་མེད་གང་ཡིན་གསུང་རོགས། དེ་ད་ག་རང་རེད། མ་གི་ཟག་མེད་སྐད་ཅིག་དང་པོ་ལས་གཞན་པའི་གི་འདུས་བྱས་སྐྱེ་བའི་ཆོས་ཅན་ཟེར་ནས་ནམ་རྒྱུན། ད་ལྷ་རམས་འཛིན་གྲྭ་ཡིན་ན་གནོན་པའི་ཚིག་དེ་རྒྱག་རེད་འདུས་བྱས་སྐྱེ་བའི་ཆོས་ཅན་མ་འོངས་མི་སྐྱེ་བའི་ཆོས་ཅན་དེ་རྒྱུ་མཐུན་གྱི་རྒྱུ་ལས་སྐྱེ་བ་མ་རེད་བྱས་ཙང་རྒྱུ་མཐུན་གྱི་རྒྱུ་དེ་ལ་ག་རེ་ཡོད་རེད་ཟེར་ལབ་པ་ཡིན་ན། ཨ་ནི་སྐལ་མཉམ་གྱི་རྒྱུ་དང་དེ་ནི་ཀུན་འགྲོའི་རྒྱུ་གཉིས་ཡོད་རེད། ཨ་མ་འོངས་མི་སྐྱེ་བའི་ཆོས་ཅན་དེ་ཚོ་ལ། དེ་ནི་སྐལ་མཉམ་རྒྱུ་དེ་བཞག་ཡོད་མ་རེད་བ། དེ་ནས་མ་འོངས་པ་ལ་སྐལ་མཉམ་གྱི་རྒྱུ་མི་འཇོག་པའི་རྒྱུ་མཚན་དེ་ལ་མ་འོངས་པ་ལ་སྐལ་མཉམ་གྱི་རྒྱུ་ཡང་བཞག་གི་མ་རེད། སྐལ་མཉམ་དང་ཀུན་འགྲོའི་རྒྱུ་ཟེར་ལབ་དུས་སྒང་ལ་འདྲ་བ་བྱེད་དགོས་རུང་མ་འོངས་པ་ལ་གོ་རིམ་མེད་པ་ཡིན་ཙང་ཨེ་ནས་འདྲ་བ་བྱེད་ཐུབ་གི་མ་རེད་ཟེར་ནས། བྱེ་བྲག་སྨྲ་བས་དེ་གསུངས་པ་རེད་དེ་ཡིན་ན་ཡང་དེ་འདས་པ་ལ་ཡང་འདྲ་གི་འདུག་ད་ཟེར་མཆིམས་འཇམ་པའི་དབྱངས་ཀྱིས་ཕར་ཐལ་བ་བཏང་ཡོད་རེད་རྩ་བའི་བྱེ་བྲག་སྨྲ་བ་ཁོ་རང་ཚོའི་ལབ་སྟངས་དེ་རེད། ད་རྡོག་རྡོག་ག་རེ་ལབ་དགོས་ཡོད་ཟེར་ན། དེ་ནི་ཟག་མེད་སྐད་ཅིག་དང་པོ་ལས་གཞན་པའི་གི་འདུས་བྱས་སྐྱེ་བའི་ཆོས་ཅན་ཐམས་ཅད་ལ་སྐལ་མཉམ་གྱི་རྒྱུ་ཡོད་ཟེར་ནས་ཟེར་མཚམས་དེ་རེད། ཟག་མེད་སྐད་ཅིག་དང་པོ་ལས་གཞན་པའི་གི་འདུས་བྱས་ཐམས་ཅད་ལ་སྐལ་མཉམ་རྒྱུ་བཞག་ག་རེད་ལ་དེ་ལ་གནོན་པའི་ཚིག་རྒྱག་ག་རེད་འདུས་བྱས་སྐྱེ་བའི་ཆོས་ཅན་ཟེར་ནས་སྦྱར་གི་རེད། འོ་ད་དུ། འགྲོ་སྟངས་གཅིག་ཡིན་པ་བྱས་རེད་བ། དེ་གཅིག་བྱས། དེ་ནས་གཞན་ཡང་ལོག་ལྟས་དགེ་རྩ་བཅད་པ་ཡིན་ན་སླར་ཉིང་མཚམས་སྦྱོར་བའི་དགེ་རྩ་སྐད་ཅིག་དང་པོ་དང། ཨ་ནི་ད་ག་ནང་བཞིན་བྱས་ནས་དགྲ་བཅོམ་པའི་འབྲས་བུ་ལས་ཉམས་པ། དེ་ནས་སློབ་པའི་སེམས་སླར་མངོན་དུ་གྱུར་པའི་དེ་འདྲའི་སློབ་སེམས་སྐད་ཅིག་དང་པོའི་རྒྱུ་མཐུན་དང་སྐལ་མཉམ་རྒྱུ་གང་ལ་འགྱུར་མེད་གསུང་རོགས། རེད་ད་དེ། དཔེར་ན་ལོག་ལྟའི་སྐབས་སུ་མ་གི་ཡིག་ཆུང་ནང་ལོགས་ལ་ད་གཅིག་ཡོང་གི་འདུག་སྟེ་དེ་ཕལ་ཆེར་ཁས་ལེན་ཐུབ་ཀྱི་མ་རེད། ལོག་ལྟས་དགེ་རྩ་བཅད་བྱས་ནས་མཚམས་སྦྱར་ཡོང་དུས་སྒང་ལ་གང་འདྲས་ཀྱིས་རྒྱག་གི་རེད་ཟེར་ལབ་ན། དེ་ནི་དོན་འགྱུར་གྱི་ཐེ་ཚོམ་དང་ཡང་དག་པའི་ལྟ་བས་མཚམས་སྦྱོར་གི་རེད་ཅེས་ནས་མཛོད་ནས་བཤད་པའི་སྐབས་སུ་ཡོད་རེད་བ། ད་བྱས་པ་ཡིན་ན། ཨ་ནི་འདིའི་སྐལ་མཉམ་རྒྱུ་ལ་ག་རེ་བཞག་དགོས་ཀྱི་རེད་ཟེར་ན། དགེ་བ་སྔ་མ། ལོག་ལྟས་དགེ་རྩ་བཅད་ཁ་མའི་གང་ཟག་གི་རྒྱུད་ལ་དགེ་རྩ་སྐད་ཅིག་ཐ་མ་གཅིག་ཡོད་རེད་བ། དེ་ད་ག་རང་སྐལ་མཉམ་རྒྱུར་འགྲོ་གི་རེད། ཨོ་འདུག་སེ་བྱས་ནས་དོགས་པ་གཅིག་དང་པོ་དེ་ལ་རེད་བ། ད་དེ་ནས་དགྲ་བཅོམ་པའི་འབྲས་བུ་ལས་ཉམས་ནས་བྱས་ནས། ཨེ་ནས། རེད་བ། ཨ་ནས་སློབ་སེམས་མངོན་དུ་གྱུར་པ་དེ་འདི་སློབ་སེམས་སྐད་ཅིག་དང་པོའི་རྒྱུན་མཐུད་དང་སྐལ་མཉམ་རྒྱུ་ག་བ་ལ་རྒྱག་དགོས་རེད་ཟེར་ལབ་དུས། དེ་ཡང། འདི་ཕལ་ཆེར་མཆིམས་མཛོད་ནང་གསལ་པོ་ཡོད་རེད་རེད་བ། ག་རེ་རེད་ཟེར་ན། དེ་ནས། མི་སློབ་པའི་སེམས་ཀྱིས་སློབ་སེམས་ཀྱི་སྐལ་མཉམ་གྱི་རྒྱུ་བྱས་ཡོད་མ་རེད་བ།

དེ་འདྲ་བའི་ཐ་མ་དེས། ད་དགྲ་བཅོམ་པ་ལས་ཉམས་ནས་བྱས་ནས་སློབ་སེམས་སྐད་ཅིག་དང་པོ་སྐྱེ་ཡོང་དུས་སྒང་ལ་དེ་ཡི་སྐལ་མཉམ་གྱི་རྒྱུ་བྱེད་ཀྱི་རེད། ད་དེའི་བར་ལ་མི་སློབ་པའི་སེམས་བསྐྱེད་སླད་པ། སྐལ་མཉམ་གྱི་རྒྱུ་ཟེར་དེ་ལ། དེ་ནི་དེ་མ་ཐག་རྐྱེན་ནང་བཞིན་བྱས་ནས། དེའི་བར་དུ། རིགས་མཐུན་པ་དང་མི་མཐུན་པའི་ཤེས་བྱེད་མ་ཆོད་པ་དགོས་མི་དགོས་སྐད་ཆ་དེ་མེད་པ་ཡིན་ཙང། ད་ག་རང་འདུག་སེ་བཞག་ཡོད་རེད་བ། དེ་ཙམ་དུ་མ་ཟད་ད་ད་ལྟ་དེ་ལ་དོགས་པ་ཡོད་ཡ། མི་སློབ་པ་ལས་ཉམས་ནས་བྱས་ནས་སློབ་སེམས་མངོན་དུ་གྱུར། ཟེར་ལབ་རེད་བ། མི་སློབ་པ་ལས་ཉམས་ནས་སློབ་སེམས་མངོན་དུ་གྱུར་པའི་དེ་སྔ་རོལ་དུ་ག་རེ་ཡོང་དགོས་རེད་ཟེར་ན། མི་སློབ་ལས་ཉམས་བྱེད་ཀྱི་ཉོན་མོངས་གཅིག་མངོན་དུ་གྱུར་དགོས་རེད་བ། ཨེ་ནི་དེས་ཉོན་མོངས་པ་དེའི་སྐལ་མཉམ་རྒྱུ་ག་རེ་རེད་ཟེར་ལབ་དུས། ད་བྱེ་བྲག་སྨྲ་བས་འདས་པའི་ཉོན་མོངས་བཞག་རེད་ཟེར་ལབ་རེད་ཡང་དེ་ལ། འདས་པའི་ཉོན་མོངས་བཞག་རེད་ཟེར་ལ། ད་འདས་པའི་ཉོན་མོངས་དེ་ག་བ་ཡོད་རེད་དགྲ་བཅོམ་པའི་རྒྱུད་ལ་ཡོད་རེད་པས་ཟེར་ན་བཞག་ས་ཁོ་རང་ཡོད་མ་རེད་བ། ཨ་འདས་པའི་ཉོན་མོངས་ཟེར་ལབ་པ་ཡིན་ན། སྔར་ཡང་དགྲ་བཅོམ་པ་མ་ཐོབ་པའི་སྔ་རོལ་དུ་ཁོར་ཉོན་མོངས་ཡོད་པ་ཡིན་ཙང། དེའི་རེད་དེ་བཞག་དགོས་རེད། ད་འདུག་སེ་རེད། རིགས་པས་བརྟགས་ན་མཐིལ་འགྲོ་བའི་རྩ་བ་ཉིད་ནས་ཡོད་མ་རེད་དེ་བྱེ་བྲག་སྨྲ་བས་འདུག་སེ་ལབ་གི་ཡོད་རེད། ད་དེ་ནས་དྲི་བ་གསུམ་པ་དེ་ལ། གཉིས་ཀྱིས་རྣམ་ཤེས་ཕྱི་ཡི་ལྔ་ཟེར་ལབ་རེད་བ། དེ་ནས་ཕྱི་ཡི་གཟུགས་སོགས་དོན་ལྔ་པོ་དེ་ལ་དབང་པོའི་ཤེས་པས་རྣམ་པར་ཤེས་ཀྱི་རེད་ལ་ཡིད་ཀྱི་རྣམ་པར་ཤེས་པས་ཡང་རྣམ་པར་ཤེས་ཀྱི་རེད་ཟེར་ལབ་དུས་རྣམ་ཤེས་གཉིས་ཀྱིས་ཤེས་པར་བྱ་བ་དེ་ལ་ཕྱི་ཡི་སྐྱེ་མཆེད་ལྔ་ཡོད་རེད་ཟེར་ནས་གཟུགས་ཀྱི་སྐྱེ་མཆེད་ནས་རེག་བྱའི་སྐྱེ་མཆེད་བར་ལྔ་ཡོད་རེད་ཟེར་དེ་གསུངས་པ་རེད་བ། གཉིས་ཀྱིས་རྣམ་ཤེས་ཕྱི་ལྔ་ཞེས་པའི་སྐབས། ཕྱི་ཡི་སྐྱེ་མཆེད་ལྔ། རེད་བ། དབང་ཤེས་དང་ཡིད་ཤེས་གཉིས་ཀྱིས་ཤེས་པར་བྱ་བ་གསུངས་ཤིང། གནས་གཉིས་པ་འདུས་བྱས་ཀྱི་སྐྱེ་ཚུལ་བཤད་པའི་ཐད་ཀྱི་རང་འགྲེལ་དུ་དབང་པོའི་རྡུལ་ཕྲ་རབ་བམ་ཡུལ་གྱི་རྡུལ་ཕྲ་རབ་གཅིག་གིས་ནི་རྣམ་ཤེས་སྐྱེད་པ་ནི་མེད་དེ་ཞེས། དེ་ནི་རྣམ་ཤེས་ཚོགས་ལྔའི་རྟེན་དང། དམིགས་པ་ནི་བསགས་པ་ཡིན་པའི་ཕྱིར་ཞེས་གསུངས་འདུག་པས། དེ་ནས། གཟུགས་རྡུལ་ཕྲ་རབ་དེ་གཉིས་ཀྱིས་ཤེས་པར་བྱ་བ་ཡིན་ཟེར་དགོས་སམ། ཡང་ན། ཡིད་ཤེས་ཁོ་ནའི་ཡུལ་ཡིན་ཟེར་དགོས། འོ་དེ་རེད། ད་མིག་གིས་ད་དང་ད་ཡོན་ཡང་དེ། རྣམ་པར་ཤེས་པ་ནི་ཚོགས་པ་ལ་དམིགས་པ་ཡིན་གསུང་ཡང་ཆོག་རེད་བ། ཚོགས་པ་ཟེར་དུས་ཚོགས་བརྒྱད་ལ་དམིགས་པའོ་དེ་རྣམ་པར་ཤེས་པ་ལ་ཡི་དེ། དབང་པོའི་རྣམ་པར་ཤེས་པ་དེ་ཚོ། དབང་པོའི་རྣམ་པར་ཤེས་པ་དེ་ཚོ། དེ་ནས། རེད་བ་འདོད་ན་དབང་པོ་མེད་པ་དང་སྒྲ་མེད་ཕྲ་རབ་རྡུལ་རྫས་བརྒྱད་བྱས་ནས། བརྒྱད་ཚོགས་པ་གཅིག་ཉུང་མཐའ་ལ་དེ་ཡོད་རེད་ད་འདོད་པ་ལ་བྱ་བ་ཡིན་ན་རེད་བ་དབང་པོའི་རྡུལ་མེད་པ་ཡིན་དེ་གོ། ད་ཡིན་པ་ཡིན་ན། གཟུགས་ཀྱི་གཟུགས་དཔེར་ན་བུམ་པ་ལྟ་བུའི་ཚོགས་པ་ན་ཡོད་པའི་གི། དེ་ནི་བསགས་རྡུལ་ཕྲ་རབ་གཅིག་ཡོད་རེད་བ་བསགས་རྡུལ་ཕྲ་རབ་དེ་གཉིས་ཀྱིས་ཤེས་པར་བྱ་བ་མ་རེད། དེ་གཉིས་ཀྱིས་ཤེས་པར་བྱ་བ་མ་རེད་རེད་བ། ཨ་ནི་ག་རེ་ཟེར་ན་ཁོ་ཆོས་ཀྱི་སྐྱེ་མཆེད་ཀྱི་གཟུགས་རང་འགྲོ་འགྲོ་བར་དེ་དང་རྫས་རྡུལ་ཕྲ་རབ་གཉིས་པོ་དེ། ཚོགས་པ་ནང་ལོགས་ལ་ཡོད་མེད་མ་གཏོགས་བོངས་ཚད་ལ་ཆེ་ཆུང་མེད་ཟེར་ཁོ་གཉིས་ཀ་རྡུལ་ཆ་མེད་རེད་རེད་བ། རྫས་རྡུལ་ཕྲ་རབ་ཟེར་དུས་ཟླ་མེད་ཡན་གར་བ་རྒྱུ་བའི་གི་གནས་སྐབས་སུ་རྫས་རྡོ་ཁྲ་རབ་ཟེར་བར། དེ་འདྲ་བའི་ཟླ་མེད་ཡན་གར་བ་དེ་གཟུགས་སྐྱེ་མཆེད་ཀྱི་ཚོགས་པ་ལ་སླེབས་ཡོང་དུས་གང་ལ་བསགས་རྡུལ་ཕྲ་རབ་ཟེར་བ་ཕྲ་རབ་ལབ་ན་ག་ལབ་དགོས་རེད། ཕྲ་བ་རབ་ཀྱི་མཐར་ཐུག་པ་སོགས་ལ་ཕྲ་བ་རབ་ཀྱི་མཐར་ཐུག་པ་ཡིན་པ་ཡིན་ན། ནི་ཆ་མེད་ཀྱི་རྡུལ་ཆགས་ལུགས་པར་རྡུལ་ཕྲན་ཆ་མེད་ཆགས་ལུགས། རྡུལ་ཕྲན་ཆ་མེད་ཡིན་པ་ཡིན་ན། ཁོ་ལ་དམིགས་པའི་གི་མིག་གི་རྣམ་པར་ཤེས་པ་ནས་བྱས་ནས་ལུས་ཀྱི་རྣམ་པར་ཤེས་པའི་བར་ཡོང་ས་ཡོད་མ་རེད་བ། ཨོ་བྱས་ཙང་དེ་གཉིས་ཀྱིས་ཤེས་པར་བྱ་བ་མ་རེད་ལབ་ཀྱི། རྩ་བའི་དེའི་སྐབས་སུ། དེ་ནས་བསགས་རྡུལ་ཕྲ་རབ་དང། དེའི་སྔོན་དེར་གྱི་བསགས་རྡུལ་ཟེར་ཡག་དང། སྐྱེ་དང་བསགས་གཏོར་ཕྲ་རབ། དེ་ནས་རྡུལ་ཕྲ་རབ་ཟེར་ཡག་དང། རྫས་བདུད་ཕྲ་རབ། ད་རྫས་རྡུལ་ཟེར་དུས་རྫས་རྡུལ་ཕྲ་རབ་དེ་རེད་རེད་བ། འོ་དེ་ཚོ་ལ་ཁྱད་པར་དཔེ་ཕྱེ་དགོས་པ། རྩ་བའི་དེའི་རྡུལ་ཕྲན་སྐོར་དེ། ད་ལྟ་དེའི་སྐབས་སུ། ཨ་ནི་ཉི་ཟེར་གྱི་རྡུལ་ལྟ་བུ་དེ་ཆུང་ཤོས་བཞག་འདུག་བ། དཔེར་ན་མཛོད་གནས་གསུམ་པའི་སྐབས་སུ། དེ་ནས། ཕྲ་རབ་སྐད་ཅིག་ཕྲ་རབ་རྡུལ་དང་ནི་ཉི་ཟེར་རྡུལ་དང་སྲོ་མ་དང་ཟེར་བྱས་ནས། ཕ་གིའི་རྡུལ་ཆ་མེད་ནས་བྱས་ནས་སྔ་མ་སྔ་མ་བདུན་འགྱུར་ལ་ཕྱི་མ་ཕྱི་མ་བཞག་བྱས་ནས། ཨ་ནི་ལྕགས་ཆུ་རི་བོང་ལུག་དང་གླང་ཉི་ཟེར་རྡུལ་དང་སྲོ་མ་དང་ཟེར་བྱས་ནས། ཨ་ནི་མ་ཚོགས་དང་དེ་འདྲ། ཡོང་གོ་རེད་ད་རྡུལ་ཕྲན་མ་སའང་འདུག་གང་ལ་ཚོགས་པ་ལ་གང་འདྲས་བྱས་ནས་ཚོགས་ཀྱི་འདུག་དང་པོ་ཕ་གིའི་རྡུལ་ཕྲ་རབ་ཆ་མེད་དེ་བདུན་ཚོགས་དུས་ག་རེ་ཆགས་འདུག་ཡང་དེ་བདུན་དེ་བདུན་དེ་བདུན་ཟེར་བྱས་ནས་དཔེར་ན་མཛོད་ནང་ལོགས་ལ་བྱས་ན་བདུན་འགྱུར་རྩི་སྟངས་དེ་ཡོང་གོ་རེད་འགྲོ་བ། བསྡུ་བའི་རྡུལ་ཕྲ་རབ་དག་འདི་སུས་བྱས་པ་ཡིན་ན་ཡང་ཁོ། རྩི་སྟངས་དེ་ལ་སྔ་མ་དྲུག་འགྱུར་ཕྱི་མ་དྲུག་རེད་ཟེར་དྲུག་དྲུག་འགྱུར་ནས་བཤད་སྟངས་ཡོད་རེད་ད་དེ་རྩི་སྟངས་གལ་སྲིད་མི་འདྲ་བ་ཡིན་པ་ཡིན་ན་རྩི་སྟངས་ད་དེ་དེར་དེ་ཡོད་རེད་ཟེར་ནས་བཤད་སྟངས་མ་འདྲ་བ་ཡོད་པ་ཡིན་ན་གོ་དེ་ལ་བརྟེན་པའི་ཁེ་ད་ང་ཚོ་བསམ་བློ་གཏང་ས་སྐྱེ་ཤི་འདྲ་བོ་བག་ཚོ་བྱེད་ཀྱི་ཡོད་རུང་བ་རྩ་བའི་ད་ཕྲ་རབ་རྡུལ་འདི་ཚོའི་སྐོར་ལ་འདི་གང་ན་མཛོད་གནས་གསུམ་པའི་སྐབས་སུ་མང་ཤོས་ཀྱི་འགོ་རེད་རུང་བ་མིང་གི་ཚིག་བཤད་ཡོང་དུས་སྒང་ལ། ཡོང་གི་འདུག་དེ་ནས་དུས་དང་གཟུགས་ཀྱི་དུས་སུ་ཚིག་གཅིག་མགོ་བོར་བ་ཨོ་དེ་ཚོ་ཡར་མར་བལྟས་པ་ཡིན་ན་ཡག་པོ་ཡོད་རེད་ཨོ་འདུག་སེ་སྤྲད་ཅེས། ད་དེ་ནས་དྲི་བ་བཞི་པ་དེ་ལ་བསམ་གཏན་གཉིས་པ་ན་བསམ་གཏན་གསུམ་པའི་བདེ་བ་ཉོན་མོངས་ཅན་གྱི་ཐོབ་པ་དེ་དེ་ན་ཡོད་པའི་ཕྱིར་དང་ཟེར་ནས་ད་དེ་ཏག་ཏག་ཡོད་རེད་རེད་བ་ཞེས་གསུངས་འདུག་པས། དེ་འདྲའི་ཐོབ་པ་དེ། བསམ་གཏན་གསུམ་པའི་ཟེར་དུས་རེད་དམ། ཡང་ན་གཉིས་པའི་ཟེར་དུས་རེད། དེ་བསམ་གཏན་གསུམ་པའི་ཟེར་དུས་རེད། ད་གསུམ་པའི་ཟེར་དུས་ཡིན་པ་ཡིན་ན། བསམ་གཏན་གཉིས་པ་བས་དེ་ཉིད་ཐོབ་པ་ལྟར། འོག་མ་ཀུན་གྱིས་ཐོབ་པར་བཞག་ཆོག་གི་རེད་དམ། རེད། ཆོག་ན་ཚ་དམྱལ་བ་དང་གྲང་དམྱལ་བས་ཀྱང་གསུམ་པའི་བདེ་བ་ཉོན་མོངས་ཅན་གྱི་ཐོབ་པར། ཨ་ནི། རེད་པ། ཐོབ་པ། འདོད་ཆོག་གམ། བརྒྱ་ཆ་བརྒྱ། ཚ་དམྱལ་བ་དེ་ཚོ་ལ། ཨཱ་ནི། རེད་བ་ཁམས་གསུམ་གྱི་ཉོན་མོངས་ཐོབ་པ་ལྡན་པ་རེད། གང་ལྟར་བསམ་གཏན་གསུམ་པའི་བདེ་བ་ཉོན་མོངས་ཅན་དེ། དེ་ནས་གཉེན་པོའི་སྟོབས་ཀྱིས་ཐོབ་པ་བཅད་པའི་བར་དེ་ལ་དེ་ལྡན་པ་རེད་སོ་སོའི་སྐྱེ་བོ་ཐ་མལ་པ་ཡིན་པ་ཡིན་ན་ང་ཚོ་འདུག་ག་ད། ཨཱ་ལས་ཕྱིན་ཚོ་ཐོབ་པ་ཚོ་ཡ་རེད་བ། དཔེར་ན་ལྡན་པ་ལ་ཡེ་ནས་ལྡན་པ་དང་ཨཱ་ནི་རེད་བ། གསར་དུ་ལྡན་པ་ཟེར་གཉིས་ཡོད་རེད་ཡེ་ནས་ལྡན་པ་ཟེར་ལབ་ན་སོ་སོའི་སྐྱེ་བོ་ཡིན་ན་སྲིད་རྩེའི་ཉོན་མོངས་དེ་ཡེ་ནས་ལྡན་པས་ཁྱབ་ཟེར་ཡོད་རེད་མ་གི། ད་གནས་གཉིས་པའི་སྐབས་སུ་ལྡན་མིན་འདུ་བྱེད་བཅུ་བཞི་བཤད་ཡོང་དུས་སྒང་ལ་ཐོབ་དང་མ་ཐོབ་ཞེས་པའི་སྐབས་སུ་ཐོབ་པ་བཤད་ཀྱི་འདུག་ག་དེ་ལ་ཐོབ་པ་ལྔ་ཡོད་རེད། ཡེ་ནས་ལྡན་པ་ཟེར་ཅིག་དང་པོ་ནས་ལྡན་ཏེ་ཡ། དེ་ག་རེ་རེད་ཟེར་ན། སོ་སོའི་སྐྱེ་བོ་ཡིན་ན་སྲིད་རྩེའི་སོ་སྐྱེ་ཐ་མལ་པ་དེ་སོ་སྐྱེ་ཐ་མལ་པ་ཡིན་དགོས་ཡ་ཡོད་མ་རེད་ད་སོ་སོའི་སྐྱེ་བོ་ཡིན་ན་སྲིད་རྩེའི་ཉོན་མོངས་ལྡན་པས་ཁྱབ་གི་རེད། ག་རེ་རེད་ཟེར་ན་སོ་སོའི་སྐྱེ་བོ་ཡིན་ན་སྲིད་རྩེའི་ཉོན་མོངས་དེ། ཨ་ནི་ཕ་གི་དང་པོ་ནས་སྐྱེས་པ་གང་ཞིག་ལ་དེ་གཉེན་པོའི་སྟོབས་ཀྱིས་ཐོབ་པ་རྩ་བ་ཉིད་ནས་བཅད་མི་སྲིད་པའི་ཕྱིར། སྲིད་རྩེའི་ཉོན་མོངས་ཕ་གིའི་ཐོབ་པ་དེ་བཅད་པ་ལ་ལམ་ཟག་མེད་དགོས་ཀྱི་རེད་ཞི་རགས་རྣམ་པ་ཅན་གྱི་ལམ་ལ་བརྟེན་ནས་བཅད་ཡ་ཡོད་མ་རེད་པ་སྲིད་རྩེའི་གོང་ས་ཡོད་མ་རེད་པ། འོ་འདུག་སེ་བྱས་ནས་དེ་བྲི་དགོས་རེད་ད་དེའི་རིགས་པ་དེ་བསམ་བློ་འཁོར་བ་ཡིན་ན། སྙོམས་འཇུག་གང་ཡང་མ་ཐོབ་པའི་སོ་སོའི་སྐྱེ་བོ་ཡིན་པ་ཡིན་ན། ཨ་ནི་བསམ་གཏན་ས་བརྒྱད་ཀྱི་རེད་པ་བསམ་གཏན་དང་གཟུགས་མེད་ས་བརྒྱད་ཀྱི་ཉོན་མོངས་དང་ལྡན་པས་ཁྱབ་གི་རེད། གང་ལྟར། ཉོན་མོངས་དེ་དང་དེ། རོལ་པ། གཉེན་པོའི་སྟོབས་ཀྱིས་ཐོབ་པ་མ་བཅད་པའི་བར་དུ་ལྡན་འདྲེས་པ་རེད་དེ་ཡང་ཁམས་དང་ས་དེའི་སས་བསྡུས་བསྡུས་པ་རེད་དཔེར་ན། གོང་མའི་སས་བསྡུས་ཀྱི་ཆོས་གཅིག་རྒྱུད་ལ་མི་ལྡན་པའི་གང་ཟག་གཅིག་བུ་གཅིག་བཞག་ཐུབ་ཀྱི་མ་རེད་དེ། སྤྱིར་བཏང་ང་ཚོ་གྲུབ་མཐའ་གོང་མའི་ལུགས་ལ་ཡང་བཞག་ཐུབ་ཀྱི་ཡོད་མ་རེད་ཁམས་གོང་མའི་ཉོན་མོངས་ཀྱི་ས་བོན་དེ་སོ་སོའི་སྐྱེ་བོ་ཡིན་ན། ཡོད་ཡོད་པ་ཡིན་པ་ཨ་ནི་འཕགས་པ་ཡིན་ན་ད་གོང་མའི་སས་བསྡུས་ཀྱི་ལམ་ཟག་མེད་ལས་ཡོད་དགོས་རེད་པ། འོ་དེ་རེད་དེ། ཟེར་བ་གཅིག་ཏོག་ཙམ་ཡོད་རེད། ད་དེ་ནས།